ད་རིང་གུས་པས་བཀྲ་ཤིས་བདེ་ལེགས་རླུང་འཕྲིན་གྱི་གླུ་དབྱངས་དང་ཏོག་དབྱིབས་གོ་རྟོགས་ཀྱི་ལེ་ཚན་ནང་བོད་གཞུང་བདེ་ལེགས་སྨན་ཁང་གི་སྨན་པ་བསྟན་འཛིན་བརྩོན་འགྲུས་ལགས་གདན་ཞུའི་ཐོག་ཏོག་དབྱིབས་ནད་དུག་གི་ནད་རིམས་སྐོར་བཅར་འདྲི་ཞུ་ཡས་ཡིན་པས་རྣམ་པ་ལྷན་རྒྱས་ཐུགས་དགྱེས་གསན་ཡོང་བ་ཞུ། སྨན་པ་བསྟན་འཛིན་བརྩོན་འགྲུས་ལགས་རླུང་འཕྲིན་ལེ་ཚན་ནང་སྐུ་ངལ་འཛེམས་མེད་ཐོག་ཕེབས་པར་དགའ་བསུ་ཞུ་བཀྲ་ཤིས་བདེ་ལེགས།
བཀྲ་ཤིས་བདེ་ལེགས་རྒན་དངོས་གྲུབ་ལགས།
ད་རིང་གི་བཅར་འདྲི་ཞུ་ཡ་བརྗོད་གཞི་གང་ཡིན་ཞུས་ན། དེང་སང་རྒྱ་གར་ནང་ཏོག་དབྱིབས་ནད་དུག་གི་ནད་རིམས་དེ་ཛ་དྲག་ཏུ་འགྲོ་རྐྱེན། དེའི་སྐོར། སེར་མོ་བ་ལྷན་རྒྱས་ལ་ཤེས་རྟོགས་སྤེལ་ཡ་ཞིག་ཡིན་ཐོག་མ་དེ་ལ། མི་མང་པོ་ཞིག་གིས་ཏོག་དབྱིབས་ནད་དུག་དངོས་སུ་གང་ཡིན་པ་ཤེས་ཀྱི་མེད་ཙང་དེའི་ཐོག་སྨན་པ་བརྩོན་འགྲུས་ལགས་ནས་ཏོག་དབྱིབས་ནད་དུག་གང་ཡིན་མིན་ངོ་སྤྲོད་ཞིག་གནང་རོགས། ད་ཐེངས་ད་རྒན་ལགས་དྲི་བ་འདི་ལ་ཡ་ད་ཐེངས་ད་ཏོག་དབྱིབས་གཉན་རིམས་བཅུ་དགུ་གི་ངོ་སྤྲོད་ཟེར་ཞིག་ག་འདྲེ་ཡིན་མིན་གཅིག་མང་ཚོགས་ལ་ཡ་ལབ་རོགས་གྱིས་ཟེར་དུས་ད་ཐེངས་ད་ཏོག་དབྱིབས་གཉན་རིམས་བཅུ་དགུ་འདི་ད་ཁོ་རང་ད་ཐེངས་མང་པོ་ཞིག་གིས་གཅིག་ད་ཐེངས་ད་གཅིག་ཀོ་རོ་ན་ཀོ་རོ་ན་ཟེར་དུས་ཁོ་རང་ཀོ་རོ་ན་འདི་ཁོ་རང་གི་རིགས་གཅིག་ལ་ཡ་གཉན་སྲིན་གྱི་རིགས་གཅིག་ལ་ཡ་ཆགས་འགྲོ་གི་འདུག Virus གྱི་རིགས་ཟེར་བ་དེའི་ནང་ལོགས་ལ་ད་ནམ་རྒྱུན་རྒྱུན་ལྡན་གྱི་ནམ་རྒྱུན་གྱི་ཆམ་པ། དེ་ག་ནང་བཞིན་སྔོན་མ་ད SARS བྱུང་མྱོང་དེ་ག་ནང་བཞིན MERS བྱུང་མྱོང་ད་དུས་ཚོད་ད་ལྟ་ཏོག་དབྱིབས་གཉན་རིམས་བཅུ་དགུ་ནང་བཞིན་གྱི་ཅིག་ག་མང་པོ་ཞེ་པོ་ལ་ཁྱབ་བྱས་ཅིག་བརྡབ་གསིག་འདི་འདྲའི་མང་པོ་ཞེ་པོ་འདི་འདྲའི་བྱུང་ཡོད་མ་རེད་ཏིག་ཙམ་ཏིག་ཙམ་ཅིག་ག་ས་གནས་ས་ཐོག་ཁ་ཤས་ཤིག་ལ་བྱུང་ཨ་ནི་འདི་འདྲའི་རྒྱུན་རིང་པོ་ཞེ་པོ་འདི་འདྲའི་གནས་ཡོད་མ་རེད་ད་ད་ནི་ཏོག་དབྱིབས་གཉན་རིམས་བཅུ་དགུ་འདི་ནི་ད་དེ་འདྲ་ཅིག། བྱུང་ད་ཁ་སང། དངོས་གནས་འགོ་བཙུགས་ས་འདི་ད་དེ་འདྲ། རྒྱ་ནག་ཝུ་ཧན་གྱི་ད། སེམས་ཅན་གྱི་ད་དེ་འདྲས་བཙོང་ས་ཟེར་བ་རེད་ཤ་བཙོང་ས་དང་དེ་འདྲས་འདྲ་པོ་ཅིག་ཡིན་ས་རེད wet market ཅིག་ནས་རེད་པ། དེ་འདྲས་ཅིག་ནས་མགོ་བཙུ། ནི་འདི་འདི་ད་ཅིག་མི་ལ་ཡ་འདི་ནང་ལོགས་ལས་ཀ་བྱེད་མཁན་མི་འདི་ཚོ་ལ་ཡ་དེ་འདྲས་ཅིག་འགོས་བྱས། ཨ་ནི་འདི་ད་ཕྱིས་སུ་འཛམ་གླིང་ཡོངས་ལ་ཡ་ད་ཁྱབ་བྱས་ད་ཁ་སང་དང་པོ་ཐོག་མར་མཐོང་ཡ་འདི་སྤྱི་ཟླ་ཉིས་སྟོང་བཅུ་དགུ་གི་ལོ་མཇུག་ཏུ་བ་རེད། ཨ་ནི་ཉིས་སྟོང་ཉི་ཤུ་གི་སྤྱི་ཟླ་གསུམ་པའི་ནང་ལོགས་ལ་ཡ་ད་འདི་འཛམ་གླིང་གི་ས་ཆ་མང་པོ་ཅིག་ལ་ཁྱབ་ཙང་ཨ་ནི་དེ་ནས Pandemic ཟེར་བྱས་འདི་དེ་ཨ་ནི་འཛམ་གླིང་འཕྲོད་བསྟེན་ལྷན་ཚོགས་ནས་འདི་ངོས་འཛིན་འདྲེ་གཅིག་ཁོང་ཚོས་ཀྱི་ད་ག་རེ་ཟེར་དགོས་རེད་ངོས་འཛིན་ཐོབ་པ་འདྲ་པོ་ཅིག་ཆགས་བསྡད་བཞག་ད pandemic ཟེར་བ་ད་དེའི་ཙམ་ལུང་པ་མང་པོ་ཅིག་ལ་ཁྱབ་བྱས་དེའི་གི་ད་དཀའ་ངལ་ཞིག་འཕྲད་ཀྱི་ཡོད་ཙང་དེ་འདྲེ་ཅིག་ཏོག་དབྱིབས་ཁོ་རང་གི་དེ་འདྲེ་ཅིག་རེད་ད་དེའི་གི་ཞིབ་ཕྲ་ད་ནི་ད་རྗེས་ལ་ཞུས་ཆོག་པ་བྱེད་ནད་རྟགས་ག་རེ་ཡིན་མིན་ད་དུས་ཚོད་ཅིག་རྗེས་ལ་ཞུས་ཆོག་གི་མཆིས། ལགས་སོ། དེ་ནས་བར་མཚམས་དེར་གླུ་དབྱངས་ལེ་ཚན་ནས་གཞས་པ་འཇམ་དབྱངས་ཆོས་ལྡན་ལགས་ཀྱིས་བཏང་གནང་པའི་གཞས།

སྨན་པ་ལགས་ནས་ཏོག་དབྱིབས་ནད་རིམས་དང་འབྲེལ་ཚང་མས་ངེས་པར་དུ་ཤེས་དགོས་པའི་གོ་རྟོགས་བསླབ་བྱ་ཞིག་གནང་རོགས།
ད་ལྟ་མང་ཚོགས་ངོས་ནས་ད་ཅིག་ཤེས་དགོས་ཡ་ད་ལྟ་ཅིག་འདི་གལ་ཆེ་ཤོས་དེ་ག་རེ་ཟེར་ན་ད་ལྟ་འདི་གི་ཏོག་དབྱིབས་གཉན་རིམས་བཅུ་དགུ་འདི་གི་འདི་རེད་ཤག་ད་འདི་ནམ་རྒྱུན་ཆམ་པའི་རིགས་ཅིག་རེད་དེ་ཡིན་ནའི་གས་ད་འདི་སུ་ལ་དཀའ་ངལ་ཆེན་པོ་འཕྲད་ཀྱི་ཡོད་མེད་ལབ་ཐུབ་ཀྱི་མི་འདུག་ང་ད་ཁ་ཤས་ལ་ཡ་སྤྱིར་བཏང་མང་ཆེ་བ་ལ་ཡ་ད་ཁོ་རྒྱུན་གཏན་གྱི་ཆམ་པ་བཟོ་འདྲ་བྱས་རྗེས་བདུན་ཕྲག་གཉིས་ཙམ་ནང་ལ་ཡ་དྲག་འགྲོ་མཁན་བཟོ་འདྲ་རེད་ཤག་ཡིན་པ་ཡིན་ནའི་གས་ཡ་རིགས་ཁ་ཤས་ནང་ལོགས་ལ་ཡ་ད་ཅིག་ལོ་ཆུང་ཆུང་ཡིན་ནའི་རེད་དགུང་ལོ་བགྲེས་པ་ལ་དམ་དུ་བསྡད་སོ་ཉེན་ཁ་ཆེ་བ་འདུག་འདི་འདྲས་ཡ་འདས་གྲོངས་ཕྱིན་པའི་གི་ལོ་རྒྱུས་དང་འདི་འདྲས་ཡོད་རེད་གནས་སྟངས་འདི་འདྲས་ཆགས་ཀྱི་འདུག་ཡ་འདི་འདི་ཅིག་ད་ཚང་མར་ཉེན་ཁ་ཞིག་ཆགས་འདུག་སྟེ་སུ། ཅིག། ག་རེ་ཟེར་དགོས་རེད། ནད་གཞི་ལྗིད་པོ་ཆགས་ཅིག་སྨན་ཁང་ལྷག་དགོས་ཡ་དང་འདས་གྲོངས་བྱས་ནས་སུ་ཆགས་ཀྱི་ཡོད་མེད་འདི་འདྲ་དངོས་གནས་ཅིག་ཚོད་ཐིག་གི་མེད་ཙང། དེ་ཚང་མའི་ངོས་ནས་དེ་དེའི་ཐོག་ལ་ཡ། གཟབ་གཟབ་དང་ན་ཚ་མ་འགོས་ཡ་ཐབས་ཤེས་དེ་ཚང་མའི་ངོས་ནས་བྱེད་དགོས་ཡ་ཅིག་ཤ་ད་ད་ལྟ་ངོས་ནས་མང་ཚོགས་ངོས་ནས། བྱེད་ཐུབ་ཡ་དེ་ག་རེ་ཟེར་ན་ད་ཅིག་ཁ་རས་ཡག་པོ་གྱོན་ཡ་དེ་བྱས། དང་པོ་དེ། གཉིས་པ་དེ་ཕན་ཚུན་བར་ལ་བར་ཐག་བཞག་ཡ་དེ་བྱས། དེ་ནས་ཕྱི་ལོགས་ལ་ཡ་ཐོན་དགོས་ཡོད་ན་མ་ཤི་མ་ཐོན་ཡ་དེ་གལ་ཆེན་པོ་ཆགས་ཀྱི་འདུག་དེ་ནས་ཕྱག་ཡང་སེ་ཡང་སེ་བསིལ་ཡས་དེ་བྱས་ད་ད་ལྟའི་ཆར་ལ་ཡ། ད་ང་ཚོ་ལ་ཡ་ད་ཅིག། ན་ཚ་འགོག་ཐབས་བྱེད་ཀྱི་ད། ལག་ཆ་དུ་མ་བཟོ་ནས་གལ་ཆེ་ཤོས་དེ་ད། ཏོག་དབྱིབས་ཀྱི། སྔོན་ཁབ་དེ་ཆགས་བསྡད་འདུག་སྔོན་འགོག་ཁབ་དེ། སྔོན་འགོག་ཁབ་དེ་ད་སོ་སོ་ཅིག་བརྒྱབ་ཡོད་པ་འདྲ་ཅིག་ཡིན་ན། ད་ལོ་ཚད་བྱས་ན་རྒྱ་གར་ནང་ལོགས་ཡིན་ན་ད་རིམ་པས་བྱས་དང་པོ་ཐོག་མ་དེ་ལ་ཡ། ལོ་དྲུག་ཅུ་ཡན་ཆད་ལ་ཡ་ཁབ་རྒྱབ་ཆོག་གི་ཡོད་ཟེར་དེ་ནས་བཞི་བཅུ་ཞེ་ལྔ་ཡན་ཆད་ལ་ཡ་ཁབ་རྒྱབ་ཆོག་གི་ཡོད་ཟེར་བྱས། ད་དེ་ནས་ད་མགྱོགས་པོ་ད་ལྟ་སྤྱི་ཟླ་ལྔ་པའི་ཚེས་གཅིག་ནས་ནི་ལོ་བཅོ་བརྒྱད་ཡན་ཆད་ལ་ཡ། ད་རྒྱབ་ཀྱི་ཡིན་ཟེར་བྱས་དེ་འདྲའི་ཅིག་ཐག་གཅོད་ཅིག། འདུག་ད་དེ་རིམ་པས་བྱས་རྗེས་ད་ཚང་མ་རྒྱབ་བཟོ་དགོས་དེ་དང་དེའི། སྔོན་འགོག་ཁབ་དེ་བརྒྱབ་ཐུབ་ན་ན་ཚ་འགོག་ཐབས་བྱེད་ཡ་དང་ད་གལ་སྲིད་ན་ཚ་ན་བ་འདྲ་ཅིག་ཡིན་ནའི་གི་ནད་གཞི་ལྗིད་པོ་མ་ན་ཡ་སྨན་ཁང་མ་ལྷག་ཡ་ད་སྲོག་ལ་ཉེན་ཁ་མ་ཡོང་འདི་ལ་ཏན་ཏན་དགེ་མཚན་ཅིག་ཡོད་ཙང་ང་ཚོས་དངོས་གནས་ད་ཚང་མ་ལ་ཡ་འབོད་སྐུལ་བྱེད་ཡ་ལ་གང་མང་མང་སྔོན་ཁབ་དེ་བརྒྱབ་ཐུབ་ན་ཡག་པོ་འདུག་ཟེར་བྱས་བྱས་དེ་འདྲས་ཡིན།

རྣམ་པ་ཚོ་ལ་ངོ་སྤྲོད་ཞུ་ཡས་ཀྱི་ལེ་ཚན་གལ་ཆེན་པོ་ཞིག་ཡིན་པས་ལྷན་རྒྱས་མུ་མཐུད་ནས་གཟིགས་རོགས་གནང། ང་ཚོས་ད་བར་ལེ་ཚན་བཅུ་བསྐྱངས་ཟིན་པས་དེ་ཡི་བརྒྱུད་རིམ་ནང་ཁྱད་པར་ཅན་གྱི་ཉིན་མོ་དགུ་ངོ་སྤྲོད་ཞུས་ཟིན་པ་ཡིན་པས་རྣམ་པ་ཚོ་ལ་ཅུང་ཟད་ཐུགས་ཕན་སོས་པའི་རེ་བ་ཞུ་གི་ཡོད། ཚང་མས་མཁྱེན་གསལ་ལྟར། སྤྱི་ཟླ་བཞི་པའི་ཚེས་ཉི་ཤུ་གཉིས་ནི་རྒྱལ་སྤྱི་ཡི་འཛམ་གླིང་ཉིན་མོའམ International Mother Earth Day དང་ཚེས་ཉི་ཤུ་རྩ་གསུམ་ནི་རྒྱལ་སྤྱི་ཡི་དཔེ་དེབ་ཉིན་མོ། World Book and Copyright Day། རེད། ལེ་ཚན་འདི་ཡི་བརྒྱུད་རྣམ་པ་ཚོ་ལ་ཉིན་ཁྱད་པར་ཅན་འདི་གཉིས་སྐོར་ལ་ཏོག་ཙམ་ཞུ་རྒྱུ་ཡིན་པས་རྣམ་པ་ཚོ་མུ་མཐུད་ནས་གཟིགས་རོགས་གནང།

ཉིན་མོ་དེ་ལ་ལོ་ལྟར་བརྗོད་གཞི་འདྲ་མིན་སྣ་ཚོགས་ཡོད་པ་དང། དེ་བཞིན་སྤྱི་ཚོགས་ཁང་དང་སློབ་གྲྭ་ཁག་ནང་ལ་ལས་གྲྭ་མི་ཉུང་བ་ཞིག་སྤེལ་དང་སྤེལ་བཞིན་པ་རེད། ད་ལོའི་བརྗོད་གཞི་ནི། Restore Our Earth བོད་སྐད་ནང་ལ། འཛམ་གླིང་བསྐྱར་གསོ་བྱེད། ཅེས་རེད་འདུག་ད་རིང་ལེ་ཚན་འདི་ཡི་ནང་ལ་རྡ་སྟེང་བོད་ཁྱིམ་ནང་ལོ་མང་སྤྱི་ཚོགས་ཚན་རིག་སློབ་མཁན་རྒན་དབང་ཕྱུག་ལགས་གདན་འདྲེན་ཞུས་ཡོད་པས་རྒན་ལགས་མཉམ་དུ་སློབ་གྲྭ་ཁག་ནང་ལས་གྲྭ་ག་རེ་ག་རེ་སྤེལ་གྱི་ཡོད་མེད་སྐོར་ཁ་པར་བརྒྱུད་བཀའ་འདྲི་ཞུ་གི་ཡིན། ཐོག་མར་དེ་ལ་རྒན་དབང་ཕྱུག་ལགས་ང་ཚོས་ཀྱི་ལེ་ཚན་ནང་ཕེབས་པར་རྒན་ལགས་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས་རྒན་ལགས་བཀྲ་ཤིས་བདེ་ལེགས། ནི་ད་རིང་རྒྱལ་སྤྱིའི་འཛམ་གླིང་ཉིན་མོ་ལ་ཚང་མ་ལ་དམིགས་བསལ་གྱི་ཨ་ནི་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད།
ལགས་སོ་རྒན་ལགས་ད་རྒན་ལགས་མཁྱེན་གསལ་ད་སྤྱི་ཟླ་བཞི་པའི་ཚེས་ཉི་ཤུ་གཉིས་ནི་རྒྱལ་སྤྱི་ཡི་འཛམ་གླིང་ཉིན་མོ། ད་འདི་སྲུང་བརྩི་ཞུ་གི་ཡོད་རེད་པ། ད་ད་ལོ་ཏོག་དབྱིབས་ནད་པ་རྐྱེན་གྱིས་ད་ལས་གྲྭ་འདྲ་མིན་སྣ་ཚོགས་རྒན་ལགས་མེད་གི་རེད། ཡིན་ནའི་ཡང། སྔོན་མ་སྔོན་མ་འདྲ་བོ་ལ། ཏོག་དབྱིབས་ན་ཚ་མེད་པའི་སྐབས་ལ་སློབ་གྲྭ་ཁག་ནང་ལོགས་ལ་རྒན་ལགས་སྤྱི་ཚོགས་ཚན་རིག་རྒན་ལགས་རྣམ་པ་ཚོས་གི། སློབ་ཕྲུག་ཚོ་ཡིན་ནའི་རེད་སློབ་གྲྭ་ཁག་ནང་ལོགས་ལས་གྲྭ་ག་རེ་ག་རེ་སྤེལ་གི་ཡོད་མེད་རྒན་ལགས་ངོ་སྤྲོད་ཏོག་ཙམ་གནང་རོགས་གནང། ལགས་འོང་རྒན་ལགས་ད་ང་ཚོ་ད་ད་རིང་རྒྱལ་སྤྱི་འཛམ་གླིང་ཉིན་མོ་ད་དུས་ད་ག་རེ་ལབ་དགོས་རེད་དུས་རྒྱུན་ཡིན་པ་ཡིན་ན་ད་ང་ཚོ་ལས་འཆར་ཁྱབ་ཆེ་བའི་ལས་འཆར་དེ་འདྲ་སྤེལ་ཡག་གི་ང་ཚོ་དུས་རྒྱུན་ཐབས་ཤིག་གཏོང་གི་ཡོད་རེད་རྒན་ལགས་ང་ཚོ་དམིགས་བསལ་གི་ད་ང་ཚོ་སྤྱི་ཚོགས་ཚན་རིག་རྒན་ལགས་རྣམ་པ་ཚོ་ད་ང་རང་ཚོ་མཉམ་རུབ་གི་ཐོག་ནས་ད་ང་ཚོ་ལས་འཆར་དེ་སྤེལ་གི་ཡོད་རེད་ད་ཡིན་པ་ཡིན་ནའི་ད་ད་ལོ་ནད་ཡམས་དེའི་རྐྱེན་གྱིས་ད་ང་ཚོ་དམིགས་བསལ་གི་ད་ཁྱབ་ཆེ་བའི་ལས་འཆར་དེ་འདྲ་ང་ཚོ་གི་གོ་སྒྲིག་བྱེད་ཐུབ་ཡོད་མ་རེད་ད་ཡིན་པ་ཡིན་ནའི་ད། འདས་པའི་ལོ་ཤས་སྔོན་གྱི་ད་ང་ཚོ་གཅིག་ལས་འཆར་དེ་འདྲ་ག་རེ་ག་རེ་བརྩམས་ཡོད་རེད་ཞུས་པ་ཡིན་ན་ད་ང་ཚོ་དཔེ་ཆ་བཞག་ན་ད་སྤྱི་བཏང་ད་ང་ཚོ་ལས་འཆར་ག་རེ་བརྩམས་པ་ཡིན་ནའི་དེའི་ནང་ལོགས་ལ་བརྗོད་གཞི་ག་འདྲ་ཞིག་ཡར་ལེན་པ་ཡིན་ནའི་ད་ང་ཚོ་འཛམ་བུ་གླིང་དང་འབྲེལ་བ་མེད་པ་ཅིག་ཅེས་མེད་པ་འདྲ་བོ་ཞིག་རེད་འདུག་ར་རྒན་ལགས་ད་དེ་ཡིན་དུས་དང་ད་དེའི་ནང་ལོགས་ནས་ཡང་ང་ཚོ་བརྗོད་གཞི་ལ་གནས་པའི་ད་གནད་འགག་ཆེ་བའི་དཔེ་ཆ་བཞག་ན་ད་ང་ཚོ་ཁོར་ཡུག་ལབ་ཡག་དེ་ར་ང་ཚོ་ཁོར་ཡུག་དང་འབྲེལ་བའི་ཐོག་ནས་ད་ཡང་ང་རང་ཚོ་གི་ལས་འཆར་སྤེལ་གྱི་ཐབས་ཤེས་གང་ཐུབ་ཐུབ་འདྲ་བོ་ཞིག་གཏོང་གི་ཡོད་རེད་གཅིག་ལོ་ལྟར་ད་ང་ཚོ་ཁོར་ཡུག་དང་འབྲེལ་བའི་ཐོག་ནས་དམིགས་བསལ་གྱི་ད། གཅིག་བྱས་ད་བར་ལས་འཆར་ཡིན་པ་ནི་ག་འདྲས་བྱིན་པ་ནི་ད་ཆ་ཞིག་ག་འདྲས་བྲིས་མ་ནི་དེ་འདྲས་ཀྱི་གང་ང་ཚོ་བསམ་པ་བཏང་གི་ཡོད་ད། ཁོར་ཡུག་ལས་བསམ་པ་ད་ང་ཚོ་གི་ཁོར་ཡུག་ད་དང་པོ་དེ་ད་ང་ཚོ་གི་དཔེ་ཆ་བཞག་ན་ང་ཚོ་ཁོར་ཡུག་ད་གཡས་གཡོན་ཁོར་ཡུག་གཙང་བཟོ་བྱས་རེད་ར་ཨ་འདིའི་གཡས་གཡོན་ལ་ཡང་ང་ཚོ་གཙང་བཟོ་ཙམ་མ་ཡིན་པ་ཡང་ང་ཚོ་གི་ད་གཙང་བཟོ་དེ་སློབ་གྲྭ་གི་ནང་ལོགས་དང་ད་སློབ་གྲྭ་ནང་ལོགས་ཙམ་མ་ཡིན་པ་ཡང་ང་རང་ཚོ་གི་གཡས་གཡོན་སློབ་གྲྭའི་གི་ཕྱི་ལོགས་ད་ཉེ་འགྲམ། ད་ང་རང་ཚོ Dal Lake ཡིན་པ་ཡིན་ནའི Dal Lake གཡས་གཡོན་འདྲ་བོ་ལ་ཡང་ང་ཚོ་སློབ་ཕྲུག་དང་རྒན་མཉམ་དུ་དེ་འདྲ་མ་བྱས་ནས་ཡང་ང་ཚོ་གཙང་བཟོ་བྱས་རེད་ར་དེ་འདྲས་ཨ་ནི་ཡང་ང་ཚོ་གི་ག་རེ་ལབ་དགོས་རེད་རྩི་ཤིང་བཏབ་པ་རེད་དེ་འདྲས་ཀྱི་ལས་རིམ་དེ་འདྲས་ང་ཚོ་གི་ཨ་ནི་བྱས་ཡོད་རེད་ཨ་ནི་དེ་གཅིག་པོ་མ་ཡིན་པ་དང་ང་ཚོ་ཡང་ཁོར་ཡུག་ནང་ལོགས་ལ་ཡང་ང་ཚོ་གི་རྒྱལ་སྤྱི་འཛམ་གླིང་ཉིན་མོ་ལ་ཡང་ང་ཚོ་དམིགས་བསལ་གཅིག་ཡང་དཔེ་ཆ་བཞག་ན་ང་ཚོ་གི་རྒན་གསོ་ཁང་འདྲ་བོ་ལ་ཡང་ང་ཚོ་རྒན་འཁོགས་འདི་གའི་ལ་ཡང་ང་ཚོ་དམིགས་བསལ་ལྟ་སྐྱོང། བྱིན་གྱིས་མེད་དུས་ཙམ་པ་ལ་ཡང་རྒན་གོག་ཚོ་ལ་ད་ཉི་མ་གཅིག་རིང་གར་ད་ང་ཚོ་གི་ད་ད་སྤུ་གུ་དེ་གའི་ཁྲིད་ནས་དེ་ནས་མར་བ་ཨ་ནི་ཅིག་རྒས་གསོ་ཁང་ནང་ལོགས་ལ་ཡང་ང་རང་ཚོ་གཙང་མ་བཟོ་རོགས་བྱེད་ཡ་རེད་ར་ཨ་ནི་ཡང་གཙང་མ་བཟོས་བ་ཙམ་མ་ཡིན་པ་ཡང་ང་ཚོ་སྤུ་གུ་ནང་ལོགས་ལ་ཡང་ང་ཚོ་རྒན་གོག་མཉམ་དུ་ལ་ཡང་ཅིག་འབྲེལ་བ་བྱེད་ནས་ཡང་ང་ཚོ་རྒན་གོག་གི་མཉམ་དུ་ལ་སྐད་ཆ་བཤད་དང་ཡང་ལོ་རྒྱུས་དེ་འདྲ་ཉན་ད་ཨ་ལོ་རྒྱུས་དེ་ཚོ་མར་ཟིན་ཐོ་རྒྱག་ཡ་དེ་འདྲ་ད་ར་ཨ་ནི་ཁོ་རང་ཚོ་ལ་དཀའ་རྙོག་ག་རེ་ཡོད་ཨ་ད་དེ་འདྲའི་སྒང་ལ་ཡང་ཅིག་ཕར་ཚུར། བསམ་ཚུལ་བརྗེ་ལེན་དེ་འདྲ་བྱས་དེ་འདྲའི་ལས་རིམ་ཞིག་བརྩམས་ཡོད་རེད་རྒན་ལགས། ཨ་ནི་ད་དེ་ཅི་ཨང་ད་དེ་འདྲའི་འདྲ་བོ་བྱས་ད་དེ་ནང་བཞིན་ང་ཚོ་སློབ་གྲྭའི་ནང་ལོགས་འདྲ་བོ་ཆ་བཞག་ན་ད་ང་ཚོ་སློབ་གྲྭའི་ནང་ལོགས་ལ་ད་དགེ་རྗེས་འཛམ་གླིང་ཉིན་གཅིག་ཉིན་མ་གཅིག་ཙམ་མ་ཡིན་པ་ད་དུས་རྒྱུན་ནས་ང་ཚོར་ད་ཕལ་ཆེར་རྒན་ལགས་རྣམ་པ་ཚོ་ཚང་མ་གིས་ད་ག་འདྲའི་ཞིག་ཡིན་པ་ནས་ད་ང་ཚོ་དེང་གི་བཞུགས་ཡོང་ན་ཞིག་ད་ང་ཚོ་བརྗོད་གཞི་ག་འདྲའི་ཞིག་ཡིན་པ་ནས་ཕལ་ཆེར་འཛམ་བུ་གླིང་དང་འབྲེལ་བ་མེད་པ་ཅིག་མེད་པ་ཞིག་རང་ཆགས་འདུག་ད་ད་དེ་འདྲའི་སྒང་ལ་ང་ཚོ་དུས་རྒྱུན་ནས་སློབ་གསོ་ཡང་ནས་ཡང་དུ་རྒྱག་ཡ་རེད་ར་ཨ་ནི་ཅིག་གང་ཐུབ་ཐུབ་ཀྱིས་ད་གཞན་ཕན་གྱི་བསམ་བློ་བསྐྱེད་ཡ་ད་ར། སྐྱེས་ཡུན་སོ་སོ་ཁྱིམ་ཚང་ཙམ་མ་ཡིན་པ་ནི་སློབ་གྲྭ་ཁོར་ཡུག་ཙམ་མ་ཡིན་པ་ཡང་སྤྱི་ཡོངས་ཀྱི་དང Community ང་རང་ཚོ་གི་སྤྱི་ཚོགས་ཁོ་རང་གི་ཨ་ནི་ཁོར་ཡུག་དང་དེ་ཚོའི་སྒང་ལ་བསམ་བློ་བཏང་ཡ་ཨ་ནི་ཁྱབ་ཆེ་བའི་བསམ་བློ་བཏང་འགྲོ་ན་ཨ་ནི་འཛམ་བུ་གླིང་གི་ཁོར་ཡུག་དང་དེ་འདྲའི་སྒང་ལ་ནི་བསམ་བློ་བཏང་ཡ་གལ་ཆེན་པོ་ཡིན་པ་དེ་ཚོ་ཡང་ད་སྤུ་གུ་དེ་ག་ལ་རབ་དང་རིམ་པ་དུས་རྒྱུན་ནས་ཨ་ནི་སློབ་གསོ་རྒྱག་བསྡད་ཀྱི་ཡོད་རེད་ཞུ་ཡ་ཡིན་རྒན་ལགས།
ལགས་སོ་རྒན་ལགས་འོ་ན་ད་སློབ་གྲྭ་ཁག་ནང་ལོགས་ལ་དེ་གི་ཉིན་མོ་དེ་ལ་ལས་གྲྭ་འདྲ་མིན་སྣ་ཚོགས་སློབ་ཕྲུག་ཚོ་ཡིན་པར་བྱས་ནས་དེའི་ནང་ལོགས་ལ་འཛུལ་ཞུགས་བྱས་ཉམས་མྱོང་དང་ཤེས་བྱ་གསར་པ་གོ་རྟོགས་མང་པོ་ཞིག་སྤེལ་གྱི་ཡོད་ས་རེད་པ་ཡག་པོ་རེད་ར་བ་ཨ་ནི་རྒན་ལགས་ད་དེ་ལྟ་ཉེ་ཆར་ཡིན་པར་བྱས་ནས་གོང་ས་མཆོག་གི་ཕྱག་དཔེ་ཅིག་ར་བ Only Our Only Planet ལབ་པའི་དཔེ་དེབ་ཅིག་ལྗགས་རྩོམ་གནང་བ་རེད་ཨ་དེའི་ནང་ལ་ཡིན་པར་བྱས་ནས་འཛམ་གླིང་གི་དཔོན་པོ་ཁག་ནང་ལོགས་ལ་ཁོར་ཡུག་དང་འཛམ་བུ་གླིང་གི་སྐོར་ལ་ཨ་ནི་དོ་སྣང་མང། གནང་དགོས་འདུག་ལབ་ནས་འབོད་སྐུལ་ཞུ་བ་གནང་དང། ང་ཚོས་ཀྱི་ད་འཛམ་གླིང་འདི་ང་ཚོ་མི་རེ་རེ་ངོས་ལ་ཨ་ནི་བདག་གི་ཡོད་པ་སོང་ཙང་ང་ཚོ་མི་སྒེར་ངོས་ནས་ལས་གྲྭ་ཆེན་པོ་ཡིན་ནས་ཆུང་ཆུང་ཡིན་ནས་ག་རེ་ཡིན་ནས་ཅིག་གནང་ཡ་མང་པོ་ཡོད་ར་དེ་ཡིན་པ་སོང་ཙང་རྒན་ལགས་ཀྱི་ད་རིང་གི་ཉིན་མོ་འདི་བརྒྱུད་བྱས་ཨ་ནི་ང་ཚོས་ཀྱི་མི་ངོས་ནས་མི་རེ་རེ་ངོས་ནས་ལས་གྲྭ་ཆུང་ཆུང་ཆུང་ཆུང་ག་རེ་ག་རེ་སྤེལ་བ་ཡིན་ན་ཡག་པོ་ཡོད་རེད་རྒན་ལགས་དགོངས་འཆར་ཅིག་གསུང་རོགས་གནང། འོ་ལགས་རེད་རེད་རྒན་ལགས་ད་ང་ཚོ་ད་སྤྱི་ཡོངས་ནས་ད་གཅིག་མི་སྒེར་སོ་སོ་དོ་བདག་རེ་རེ་གྱི་ད་འགན་ཁྱེར་ནས་ད་བསམ་བློ་ཡག་པོ་བཏང་ནས་ང་ཚོ་གི་ཕུ་ཐག་རིང་པོ་བསམ་བློ་བཏང་ནས་ང་ཚོ་འགན་ཁྱེར་ཐུབ་པ་ཡིན་ན་གཅིག་ཞིག་བརྒྱ་ཆ་བརྒྱ་ནས་བརྒྱ་ད་སྤུས་དག་པོ་ཞིག་དེ་འདྲ་བྱེད་མ་ཐུབ་པ་ནས་སོ་སོ་ངོས་ནས་ད་གང་ཐུབ་ཐུབ་ཀྱི་ད་གཅིག་གཡས་གཡོན་འཛམ་བུ་གླིང་སྤྱི་ཡོངས་དང་ད་དེ་ནང་བཞིན་ཞིག་ཐག་རིང་པོ་ད་འཛམ་བུ་གླིང་སྤྱི་ཡོངས་ད་བསམ་བློ་བཏང་མ་ཐུབ་པ་ནས་སོ་སོ་གཡས་གཡོན་དེ་པར་གཅིག་གང་ཐུབ་ཐུབ་ཀྱི་ད་བྱ་བ་བཟང་པོ་དེ་འདྲ་བྱེད་ཀྱི་ཐབས་ཤེས་བཏང་བ་ཡིན་ན་ནི་འགྱུར་བ་ཆེན་པོ་གཅིག་ནི་རང་བཞིན་གྱི། ཡོང་གི་རེད་དུས་རྒྱུན་ནས་ང་ཚོ་ཚང་མས་ཀྱི་གསུང་བདེ་བོ་རེད་ད། ང་རང་ངོས་ནས་ད་ག་རེ་ལབ་དགོས་རེད་ད་དུས་རྒྱུན་ནས་ད་སོ་སོ་ཐབས་ཤེས་འགྲོ་ཕྱི་བསྡད་ཅིག་ད་ཉིད་ཀྱི་ཞུ་བ་ཡོད་ན་ང་རང་མི་སྒེར་གཅིག་གི་རོ་ག་རེ་ལབ་དགོས་རེད་ད་སོ་སོ་ང་རང་འགྲོ་ཆ་བཞག་ན་དུས་རྒྱུན་གང་ཐུབ་ཐུབ་གི་ད་ང་རང་གད་སྙིགས་ཅིག་མ་གཡུག་པའི་དེ་ཐབས་ཤེས་གཏང་གི་ཡོད་རོ་ད་གད་སྙིགས་མ་གཡུག་པ་ཡིན་ན་ནི་ཁོར་ཡུག་བཙོག་པ་ཆགས་དགོས་ཡ་གི་གནས་སྟངས་དེ་མེད་པ་བྱས་དེ་མཉམ་དུ་ལ་ད་ང་ཚོ་མང་པོ་ཅིག་གད་སྙིགས་སྒྲུག་ཡས་ད་དེ་འདྲའི་སྒང་ལ་ད་འཚེར་པོ་ད་ད་ནང་བཞིན་ཅིག་ཚོར་སྣང་ཞུ་ཅིག་གོ་རོ་ད། དེ་གའི་ཚང་མ་རང་བཞིན་གྱིས་མེད་པ་ཆགས་འགྲོ་ངེས་ཞེས་ང་རང་མཐོང་གི་འདུག་ར་ལྟ་དེའི་ང་མི་སྒེར་ཅིག་གིས་ད་ངེད་ཀྱི་གད་སྙིགས་མ་གཡུག་ཡས་གི་ཐབས་ཤེས་གཏང་ཡ་དེ་ང་རང་གིས་ནི་ད་ཅིག་གལ་ཆེན་པོ་དཔེ་སྒྲོགས་མཐོང་གི་ཡོད་ར་དུས་ཀྱི་ནི་ད་ང་རང་ཕྱི་ལོགས་དེ་པར་ཕྱིན་པ་ཡིན་ནའི་པགས་པ་ཆུང་ཆུང་བཞིན་པ་ནི་སྙན་པ་ཅིག་ཁ་ཕྱེ་བ་ནི་པགས་པ་ཆུང་ཆུང་བཞིན་པ་ནི་ད་ཅིག་སོ་སོ་གི་ཨམ་ཕྲག་ནང་བླུགས་ནས་འཁྱེར་འགྲོ་ཡ་ད་ད་ནི་ད་ངེད་ད་ལྟ་ནི་སོ་སོ་ང་རང་གི་བུ་བུ་མོ་ཆུང་ཆུང་དེ་ལས་ད་ལྟ་ནི་ངེད་ཀྱིས་ཅིག་གང་ཐུབ་ཐུབ་གད་སྙིགས། མ་གཡུག་ཡས་དེ་གཅིག་ཡོད་རོ་དེ་འདྲའི་གད་སྙིགས་དེ་གད་སྙིགས་ནང་ཏག་ཏག་བླུགས་ཡས་དེ་འདྲའི་ངང་ཚིག་ལམ་སྟོན་བྱེད་ཀྱི་ཐབས་ཤེས་ཤིག་བཏང་བསྡད་ཡོད་བྱས་ཙང་ང་ཚོ་ད་འདི་ཆུང་ཙག་ཆུང་ཆུང་ཅིག་རེད་དེ་ལས་ད་ཡིན་ནའི་དེ་གི་གལ་སྲིད་མི་ཚང་མས་གི་དེ་འདྲའི་འགྲོ་བྱེད་ཀྱི་ཡོད་ན་ཐབས་ཤེས་རོ་བཏང་གི་ཡོད་ན་སོ་སོ་གད་སྙིགས་མ་གཡུག་ཡས་གི་ཐབས་ཤེས་བཏང་གི་ཡོད་ན་གྲུ་མོ་ཁག་བྱས་ནས་ར་དེ་འདྲ་བྱས་པ་ཡིན་ན་ངའི་བསམ་པ་ལ་ད་འདི་ག་ལེ་ག་ལེ་ཨ་ནི་དེ་གི་དཔེ་ཁྱབ་ཆེན་པོ་ལ་ཕན་ཐོགས་ཡོང་བསམ་གི་འདུག་ལགས་སོ་ཨ་ནི་དེ་འདྲའི་འགྲོ་བྱེད་ཡིན་རྒན་ལགས།
ལ་སོགས་དགེ་བ་བཅུ་ལ་ནི་དགེ་ལ་ཐོ་ཆེ་ན་རྩ་བའི་གི་དགེ་ལ་ཕྱག་ལས་དག་དེ་འདྲའི་མཛད་རིན་རྒྱས་པ་རེ་ཡིན་ནས་ད་རིང་དགེ་ལ་གི་དུས་ཚོད་བཏང་བྱས་ང་ཚོའི་གི་ལེ་ཚན་འདིའི་ནང་ལོ་ལ་ཕེབས་ནས་ཨ་ནི་ཉིན་མོ་འདི་གི་ངོ་སྤྲོད་གནང་བ་འདི་ལས་དྲ་ཁ་འདྲ་མིན་སྣ་ཚོགས་ངོ་སྤྲོད་གནང་བ་འདི་དགེ་ལ་ཐོ་ཆེ་ན། ལ་སོགས་དགེ་ལ་དགེ་ལྟར་གི་ལ་ཐོ་ཆེ་ཆེ་ན་དགེ་ལ་ཨ་ནི་གོ་སྐབས་དེ་འདྲའི་གནང་བ་ལ་ཐོ་ཆེ་ཆེ་ན། འདི་དང་མཉམ་དུ་འཛམ་གླིང་དཔེ་དེབ་ཉིན་མོ་དེ་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་ཡན་ལག་ཡུ་ནེ་སི་ཀོ་ཞེས་པ་འདིས་ཐོག་མར་དབུ་བཙུགས་འདུག་དེ་ཡི་དམིགས་ཡུལ་ནི། མི་དམངས་ཁྲོད་དུ་དཔེ་དེབ་ཀློག་ཡག་དང་དཔར་སྐྲུན་ཞུ་ཡག་གང་མང་བྱུང་ཡག་ཆེད་དུ་རེད་འདུག་དེ་བཞིན་ཚེས་ཉི་ཤུ་རྩ་གསུམ་གདམ་དགོས་པའི་རྒྱུ་མཚན་ནི་འཛམ་གླིང་ནང་གི་རྩོམ་པ་པོ་གྲགས་ཅན་མང་ཆེ་བ་རྣམས་ཚེས་ཉི་ཤུ་རྩ་གསུམ་ཉིན་ཕྱི་མའི་ལམ་དུ་བསྐྱོད་འདུག། ཉིན་མོ་དེ་དང་བསྟུན་ནས་དྲ་རྒྱའི་ཚོང་ལས་ཁང། Amazon། གིས་ཕྱི་ཟླ་བཞི་པའི་ཚེས་ཉི་ཤུ་རྩ་གསུམ་ཉིན་གློག་འཕྲིན་དཔེ་དེབ E-book བཅུ་རིན་མེད་ཕབ་ལེན་ཞུ་ཡས་ཀྱི་གོ་སྐབས་ཡང་གནང་གི་འདུག་བྱས་ཙང་ང་ཚོའི་རླུང་འཕྲིན་གསན་མཁན་རྣམ་པ་ཚོས་ངེས་པར་དུ་གོ་སྐབས་འདི་ཞུ་རོགས་གནང།

ཏོག་དབྱིབས་ནད་པའི་རྐྱེན་གྱིས་མི་མང་པོ་ཅིག་ལ་མི་ཚེ་དོར་དགོས་པའི་བར་ཆད་བྱུང་ཡོད་པས། འོ་དེའི་ཆེད་དུ་ལ་ཆོས་དབྱིངས་སྒྲོལ་མ་ལགས་ཀྱིས་ཨོཾ་མ་ཎི་པད་མེ་ཧཱུྃ་ཟེར་བ་དེ་གསན་ནས་སྨོན་ལམ་ཡག་པོ་བསྐྱོན་རོགས།

བརྩོན་འགྲུས་ལགས་ཏོག་དབྱིབས་ནད་དུག་གི་གཉན་སྲིན་འདི་མིས་བཟོས་ཡོད་མེད་ཀྱི་ཤོད་སྲོལ་ཐོག་ལ་ཁྱེད་རང་གི་དགོངས་པ་གང་ཡིན་མིན་གསུང་རོགས། ད་ལྟ། དྲི་བ་འདི་ལྟ་འདི་མི་མང་པོ་ཅིག་ལ་འདུག་གི་ད་ལྟ་ཏོག་དབྱིབས་གཉན་རིམས་བཅུ་དགུ་འདི་མི་གིས་བཟོས་བཞག་པ་རེད་པས་བྱས་བྱས། ད་འདི་ད་ལྟ་ཅིག་ཚན་རིག་པ་ཆེ་ཁག་དེ་ཚོ་རེད་ད་ད་ག་ནང་བཞིན་ང་རང་ཚོ་ངོ་ཤེས་པ་ཐད་ཀར་ངོ་ཤེས་པ་དེ་འདྲ་ཨ་རི་ལ་ཡ་ཨེམ་ཆི་རྒན་པ་དེ་འདྲའི་དང་ཁོ་རང་ཚོ་ད་ག་རང་ག་ལ་ཉམས་ཞིབ་བྱེད་པ་དང་དེ་འདྲའི་ལ་ཡིན་ད། It's less likely ཟེར་གི་འདུག་རེད་བ། ད་དེ་འདྲའི་མ་རེད་ཟེར་གི་བརྒྱ་ཆ་བརྒྱ་ལབ་ཐུབ་གི་མི་འདུག་ཟེར་བ་ཅིག་མ་རེད་ཟེར་གྱི་ད་རེད་ཟེར་ལབ་ཐུབ་གི་མ་རེད་ཡིན་ནའི་འདུག་ད་ལྟ་བལྟས་པ་འདྲ་ཅིག་ཡིན་ན། འདི་ཁོ་རང་ཁོ་རང་རང་བཞིན་གྱིས་བྱུང་བ་འདྲ་བོ་ཅིག་རེད་བཞག། ད་ཐོག་མ་དང་འདི་ལ assumption ཟེར་གོ་རེད་ད་དེ། ཁོ་ཚོས་ཚོད་དཔག་རྒྱག་ཡ་ལ་ཡ་ད། སེམས་ཅན་ནང་ལོགས་ལ་ཡ། ཨ། ཅིག་ཆམ་པའི་ནད་འདི་དང། དེ་ནས་གི། ཆམ་པའི་གི་ད་གཉན་སྲིན་འདི་དང་ད་ག་ནང་བཞིན་མི་ལ་ཡ་རྒྱུན་ལྡན་ཡོང་ཡས་གི་ཆམ་པའི་གི་གཉན་སྲིན་ཁོ་གཉིས་གཉིས་བར་ལ་འདྲེས་བྱས་དེ་འགྱུར་ལྡོག་བྱུང་བྱས། ཨ་འདི། ཨ་སེམས་ཅན་ནང་ལོགས་ལ་ཡ། ཅིག་ཆམ་པ་ཡོང་ཡ་དེ་མི་ལ་འགོ་ཡ་གི་དེ་འདྲས་གི་གནས་སྟངས་ཆགས་བསྡད་བཞག་ཟེར་བྱས་དེ་འདྲས་ཅིག་འདུག་ད་ད་ལྟའི་ཆ་ལ་དེ་དེ། ཅིག། མི་གིས་བཟོས་རེད་པས་ཟེར་བྱས་འདི་དེ་འདྲའི་ཅིག་ཡིན་ས་མ་རེད་གང་ཟེར་ན་ཚན་རིག་པ་རྒན་པ་དེ་ཚོས་ད་ལྟ་འདིའི་ཐོག་ལ་ཡ་ཁོ་ཚོས་དེ་འདྲའི་གི་ཅིག་ག་རེ་ཟེར་གོ་རེད་བཟོས་པའི་རྟགས་བཟོ་འདྲ་ཅིག་མི་འདུག་ཟེར་བྱས་དེ་འདྲའི་ཅིག་ལབ་ཡོང་གི་འདུག། བར་མཚམས་དེ་ལ་ཚེ་རིང་ཆོས་ཉིད་ལགས་ཀྱི་གཞས་བཟའ་མི་གསུམ་ཞེས་པ་དེ་དགྱེས་གསན་ཡོང་བ་ཞུ།

དང་པོ་དང་རླབས་གཉིས་པ་ཞེས་པ་གང་ཡིན་པ་དང་དེ་གཉིས་དབར་ལ་ནད་མཆེད་ལུགས་ཀྱི་ཁྱད་པར་གང་ཡོད་མེད་ཀྱི་སྐོར་ལ་ཁ་གསལ་པོ་ཅིག་གསུང་རོགས། ད་ད་ལྟ་ཅིག་ཏོག་དབྱིབས་གཉན་རིམས་ཀྱི་ཐོག་མའི་གི་རླབས་ཟེར་གོ་རེད་ད་ད first wave དེ་ད་དེ་ཟླ་ཉིན་བྱུང་རེད་ཟླ་ཉིན་གི་དང་ད་ད་ལྟའི་གི་ད་ན་ཚ་ཡར་འཕར་ཡོང་མཁན་གྱི་དེ་ད Second Wave། དེ་གཉིས་བར་ལ་ཁྱད་པར་ག་རེ་འདུག་ཟེར་ན། ད་ཐོག་མ་དེ་ཟླ་ཉིན་ཅིག་ན་ཚ་དེ་ད་ཅིག་ཚང་མ་ལ་ཡ་གསར་བ་ཡིན་དུས་ན་ཚ་ཅིག་ད་གོ་རིམ་པས་ཡར་འཕར་འགྲོ་གོ་རེད་དང་པོ་དེ་ཡིན་པ་ཡིན་ནའི་མང་ཚོགས་ནང་ལོགས་ལ་དེའི་ཐོག་ལ་ཡ་ཞེད་སྣང་དེ་བྱས་ད་ག་ནང་བཞིན་གྱི་ད་ཅིག་དུས་དུས་ཐེན་དཔང་གི་བཀའ་རྒྱ་དང་འགྲོ་འགྲོ་འོང་བཀག་སྡོམ་དེ་ཚོ་ཡོད་དུས་ཙམ་ལ་མང་པོ་ཅིག་ལ་ཡ་ད་ཅིག་ཕྱི་ལོགས་མ་ཐོན་ཡ་དང་དེ་ཚོ་ཚང་མ་ཅིག། ཡག་པོ་བྱེད་ཅིང་བྱེད་བདེ་འཇུ་བྱེད་བདེ་བའི་སོ་རུ་ཆིག་དཔེ་དང་ཕྱག་འདི་བཞག། ད་ད་འདི་ཕྱག་ལི་ཡ། ད་ཅིག་ད་ད་ན་ཟ་བྷ་ཡ་ཇོ་རོ་ད Second Wave སི་གོ་རི་ལབ་གཉིས་པ་དེ་ལི་ཡ། མི་མི་མང་པོ་ཅིག་ད་ད་ཅིག་རྒྱུན་དོན་སོ་རུ་ཆིག་ད་སྣང་མེད་སོ་རུ་ཆིག་ག་ལ་ག་འཚམ་ཅིག་ཕྱག་ཕྱག་འདི་བཞག། ཅིག་མང་པོ་ཅིག་གིས་ད་ཅིག་བསམ་ཚུལ་ལ་ཡ། འོ་དེ་སྲོག་ལ་ཉེན་ཁ་དམིགས་བསལ་གང་ཡང་མི་འདུག་ན་ཚ་ན་ན་ཁོ་རང་ཁོ་རང་དྲག་ཡོང་གི་འདུག་ཟེར་ཞིང་དེ་འདྲའི་འདྲ་བོ་ཅིག་དགོངས་མཁན་དེ་འདྲའི་རིགས་མང་པོ་ཅིག་ཡོད་ས་རེད། ད་ད་ལྟ་ཆ་ལ་ཡ། ད་ད་ལྟ་གི་ད Second Wave འདི་ནང་ལོགས་ལ་ཡ། གཉན་སྲིན་ཁོ་རང་ལ་ཡ་ད་ཅིག་འགྱུར་ལྡོག་ཕྱིན་བྱས Double Mutation ཟེར་བ།

དེའི་སྔོན་མ་དེ་ལ་ཡ་ད་ལོ་ཟླ་བ་ཁ་ཤས་སྔོན་ལ་ཡ་ན་ཚ་མང་ཤོས་དེ་ཨ་རི་བྱས་ཨ་རི་བྱས་ལ་བར་ཟིལ་བྱས་བར་ཟིལ་བྱས་ལ་རྒྱ་གར་ཆགས་འགྲོ་གི་འདུག་ད་ད་ལྟ་ཆ་ལ་བར་ཟིལ་ནང་ལོགས་ལ་ཡོད་པའི་ན་ཚ་ན་ག་ཟེར་མི་ན་ཚ་ན་བཞིན་པ་དང་རྒྱ་གར་ནང་དུ་དཔེ་མང་བ་ཡོད་ཙང་ད་ད་ལྟ་ཨང་གི་གཉིས་པ་ཆགས་དེ་རྒྱ་གར་གནས་སྟངས་འདི་འདྲའི་འདྲ་བོ་ཆགས་ཆགས་བསྡད་ཤག།

གལ་སྲིད་ཁྱེད་རང་གི་དཀོན་མཆོག་ལ་ཡིད་ཆེས་བསླུ་བ་མེད་པ་ཞིག་ཡོད་ན་ཁྱེད་རང་ལ་འཇིག་རྟེན་མིའི་རིགས་ཀྱིས་ནམ་ཡང་གནོད་ཀྱི་མ་རེད། སྐུ་ཁམས་བཟང་ང་བསྟན་འཛིན་དངོས་གྲུབ་སྒྲུང་ཐུང་དོན་ཆེ། དེ་ཡང་རྡ་རམ་ས་ལ་ནང་བཞིན་གྱི་ལུང་པ་སྐྱིད་པོ་ཅིག་ལ་ཉིན་གུང་ཅིག་ལ་ང་ཤིང་ཏོག་ཅིག་ཉོ་ག་ཁྲོམ་ལ་མར་འདུག་སེ་འགྲོ་བ་ཡིན། སྐབས་དེ་དུས་ཡ་མཚན་པ་ཅིག་ལ་ཁྲོམ་གྱི་དཀྱིལ་མ་དེ་ལ་ཐེར་ཀ་ཅིག་བཞག་འདུག་ཐེར་ཀ་དེའི་སྒང་ལ་ཤིང་ཏོག་སྣ་མིན་སྣ་ཚོགས་དང་ཚལ་སྣ་མིན་སྣ་ཚོགས་ཕ་གི་ལ་བཞག་བཞག་གཡས་གཡོན་ལ་བལྟས་པ་ཡིན་ཏེ་མི་སུ་གཅིག་དེ་ལྟ་རྟོག་བྱེད་མཁན་མི་འདུག་ད་ངེད་ཀྱིས་ད་མི་སུ་འདྲ་ཞིག་སླེབས་ཀྱི་ཡོད་ན་བསམ་ཏེ་སྒུག་བྱས་ནས་ལྟ་དུས་ཙམ་ནས་དེ་གི་ཟུར་དེ་ལ་ཡི་གེ་གཅིག་བྲིས་བཞག་ཡི་གེ་དེ་ནང་ལོགས་ག་རེ་བྲིས་འདུག་ལབ་པ་འདྲ་བྱེད་ཡིན་ན། གལ་སྲིད་ཁྱེད་རང་བྲེལ་བ་ཡོད་པ་འདྲ་བྱེད་ཡིན་ན། ཚལ་དང་ཤིང་ཏོག་དང་དེ་གྱད་ཀྱི་གོང་ཚད་ཀྱི་ག་ཚོད་ཡིན་པ་དེ་རེའུ་མིག་འདི་ན་བཀོད་བཞག་ཡོད་ཨེ་ནི་ཁྱེད་རང་ལ་དགོས་ཡས་དེ་ཨེ་ནི་རྒྱ་མ་རྒྱག་བྱས་ནས་དེ་ནས་ཁྱེར་ཨེ་དེ་ནས་དངུལ་དེ་ཕ་གི་གི་རས་ཀྱི་གདན་འོག་ལ་བཞག་རོགས་བྱིས་ལབ་ནས་བྲིས་བཞག་དེ་འདྲའི་གི་བྲིས་དགོས་པ་རྒྱུ་མཚན་ཡང་ག་རེ་རེད་འདུག་ཟེར་ན་ཁོ་རང་ལ་ཨ་མ་རྒན་གོག་ཅིག་བྱས། ཨ་མ་རྒན་གོག་དེ་བདེ་པོ་མེད་དུས་ཙམ་ནས་ཁོ་རང་མ་གཏོགས་ལྟ་མཁན་མེད་པའི་དབང་གིས་ཁོ་རང་ནང་ལ་ཡང་ནས་ཡང་དུ་ཕྱིན་བྱས་ནས་ཨ་མ་ལགས་ཀྱི་ཞབས་ཕྱི་རྒྱུག་ཡས་དང་ཨ་མ་ལགས་ལ་ཞལ་ལག་ཕུལ་ཡས་དང་ཨ་མ་ལགས་ལ་ཨ་ནི་གསོལ་སྨན་དང་དེ་ཚོ་དུས་ཐོག་དུས་ཐོག་ལ་ཕར་ཕུལ་ཡས་ཀྱི་ཆེད་དུ་ནང་ལ་ཡང་སེ་ཡང་སེ་འགྲོ་དགོས་ཐུག་གི་འདུག་ཟེར་ནས་བྲིས་བཞག། བྱས་ཙང་ངེད་ཀྱིས་གདན་འོག་ལ་དེ་འདྲ་བཞིན་བལྟས་ཡོང་དུས་ཙམ་གདན་འོག་ལ་སྒོར་མོ་བཅུ་དང་སྒོར་མོ་ལྔ་བཅུ་དང་སྒོར་མོ་བརྒྱ་ལྟ་བུ་དེ་འདྲའི་དངུལ་མང་ཐག་ཆོད་བཞག་བཞག་ད་ང་ལ་དགོས་ཡས་དེ་ང་ངང་ལག་དགོས་འདུག་ཨེ་ནི་ང་ཀུ་ཤུ་དགོས་འདུག་ཨེ་ནི་ང་ཚལ་དགོས་འདུག་ཨེ་ནི་དེ་གི་ནས་རྒྱ་མ་རྒྱག་བྱས་ནས་ང་ལ་རྒྱ་མ་གཅིག་གཉིས་ག་ཚོད་རན་པ་དེ་ཡ་ཁྱེར་གོང་ཚད་དེ་ཕ་གིར་བལྟས་བྱས་ནས་ངས་དངུལ་དེ་ཕ་གིར་བཞག་ད་ངེད་ཀྱི་བསམ་བློ་ལ་ག་རེ་འཁོར་སོང་ལབ་པ་འདྲ་བྱེད་ན། ད་དེང་སང་གི་དུས་ཚོད་ལ་དེ་འདྲས་ཀྱི་ཡིད་ཆེས་བྱས་ནས་ཚང་མ་དེ་འདྲས་བཞག་མཁན་དེ་འདྲས་སུ་འདྲ་བྱེད་ན་བསམ་བྱས་ནས་བསམ་བློ་དེ་འདྲས་ཤིག་འཁོར་བྱས་ནས་ཨེ་ནི་ང་ང་རང་ཚལ་དེ་ཁྱེར་བྱས་ནས་ང་ནང་ལ་བློ་བདེ་པོ་བྱས་ནས་ལོག་ཕྱིན་ཡིན། དེ་ཀློག་བྱས་ནས་ད་དགོང་དག་ཆགས་ཡོང་དུས་ཙི་ན་ང་དགོང་དག་གི་ཁ་ལག་དེ་གའི་བཟོས་ཁ་ལག་དེ་གའི་བཟས་དེ་ནས་ང་དགོང་དག་འཆམ་འཆམ་དེ་འདྲ་ཅིག་ལ་མར་འགྲོ་བསྡད་དུས་ཙི་ནས་ད་གིན་གྱི་ཐེར་ཁ་དེ་ག་རང་འབུད་རྒྱག་བཏང་ནས་མི་ཞིག་འགྲོ་གི་འདུག་མི་དེ་ལ་བལྟས་དུས་ཙི་ནས་མི་དེ་དེ་འདྲ་གི་ཕྱུག་པོ་དེ་འདྲ་གས་མ་རེད་ཤག་མི་ཅིག་དུག་ལོག་དེ་ཁོ་རང་བལྟས་ནས་ཧ་གོ་གི་འདུག་ཨན་དེ་བལྟ་དུས་ཙི་ནས་ཨན་ངས་ཁོ་རང་སྐད་བཏང་ཡིན་ངས་ཁོ་རང་སྐད་བཏང་དུས་ཙི་ནས་མི་དེ་གིས་ད་ང་ལ་ཚལ་དང་དེ་འདྲ་གས་བཙོང་ཡས་མར་རྫོགས་སོང་ཨན་ཁྱེད་རང་སང་ཉིན་ཕེབས་ཤོག་ཟེར་ལབ་ཀྱི་འདུག། དེ་ལབ་དུས་ཙི་ནས་ངས་ཀྱིས་ང་ཚལ་དང་ཨེ་འདྲ་ཉོ་དགོས་མེད་ད་ཅི་ཉིན་གུང་ཉོས་ཡིན་ཁྱེད་རང་གིས་ཐེར་ཁའི་ཟུར་དེ་ལ་ཡི་གེ་བྲིས་བཞག་རྒྱུ་དེ་གས་ངས་ཀློག་ཡིན་ཁྱེད་རང་གིས་གལ་སྲིད་ད་ཚལ་དང་དེ་འདྲའི་སོ་སོར་དངུལ་ཁས་མེད་པ་འདྲ་བྱས་ན་ཨེ་ནི་ཁྱེད་རང་འདོད་པ་ཞིག་སུང་ཁྱེར་རྒྱུགས་སོང་ལ་འདི་འདྲ་བྲིས་འོ་དེ་འདྲ་ཁྱེད་རང་གིས་ཕ་གི་ནང་བྲིས་བཞག་ཨེ་ནི་བྱས་ཙང་ད་ང་ཁྱེད་རང་ལ་སྐད་ཆ་ཞིག་བཤད་དགོས་ཡོད་ཨེ་ནི་བྱས་ཙང་ཁྱེད་རང་དུས་ཚོད་ཡོད་ན། ངས་འདི་སྐད་ཆ་དྲིས་དུས་ཙི་ནས་ཁོ་རང་གིས་འདི་ཡོད་ཡོད་ང་དུས་ཚོད་ཡོད་ཟེར་ལབ་ཀྱི་འདུག་བྱས་ཙང་ད་ང་གཉིས་མཉམ་དུ་འདི་ནས་ཕར་ཕྱིན་བྱས་ནས་ཨེན་ཟ་ཁང་ཅིག་ལ་བསྡད་པ་ཡིན། ཟ་ཁང་བསྡད་དུས་ངས་ཁོ་རང་ལ་སྐད་ཆ་དྲིས་ད་ཁྱེད་རང་ཞལ་ལག་ག་རེ་མཆོད་ཀྱི་ཡིན་པས་ཟེར་ལབ་དུས་ཙི་ནས་ཁོ་རང་ཞལ་ལག་དམིགས་བསལ་ཁས་མཆོད་ཀྱི་མེད་གསུང་གི་འདུག་ཨེན་བྱས་ཙང་ད་ག་ཡེ་མ་རེད་ང་གཉིས་གསོལ་ཇ་གསོལ་ཇ་མཆོད་ད་ཟེར་ལབ་དུས་ཙི་ནས་ཨེན་ང་གཉིས་ཇ་ཅིག་བཏུངས་བྱས་ནས་ང་གཉིས་འདི་འདྲ་ཟེར་བསྡད་པའི་གནས་སྐབས་ཅིག་ལ་ཨེན་ངས་གོ་སྐབས་དེ་ཟིན་བྱས་ནས་ངས་ཁོ་རང་ལ་སྐད་ཆ་དྲིས་ཡིན་པ། ཁྱེད་རང་གིས། ཐེར་ཁ་འདིའི་སྒང་ལ་ཁྱེད་རང་ལ་ཡོད་པའི་གི་ཨ་ནི། ཅིག། ཡོང་ཁུངས་འདི་གའི་ཚང་མ་ཕ་གི་སྒང་ལ་བཞག་བྱས་ནས་ཨ་ནི་ཡིད་ཆེས་བློས་འགེལ་དེ་འདྲའི་བྱེད་ཐུབ་པའི་གི་བློ་ཁོག་དེ་ག་ནས་སླེབས་སོང་གལ་སྲིད་མི་དེ་འདྲས་ཁྱེད་རང་དངུལ་དེ་ཚོ་རྐུ་མ་བརྒྱབ་པ་དང་ཚལ་དང་དེ་ཚོ་ཚང་མ་ཁྱེར་ཕྱིན་པ་འདྲ་བྱས་ན་ཁྱེད་རང་ག་རེ་བྱེད་ཀྱི་ཡིན་པས་ལབ་དུས་ཙི་ནས། མི་དེ་གིས་ང་ལ་ག་རེ་ལབ་སོང་ལབ་ན། ད་ལོ་ཁ་ཤས་ཤིག་འགྲོ་སོང་ངའི་ཨ་མ་བདེ་པོ་མེད་པ་བྱས་ཨ་ནི་ཨ་མ་ལ་ལྟ་རྟོག་བྱེད་མཁན་སུ་གཅིག་མེད་ང་སྔོན་མར་ཆང་ས་བརྒྱབ་བྱས་ནས་ངའི་སྐྱེས་དམན་དེ་ཡང། ཁོ་རང་ལོ་ཆུང་ཆུང་ནས་ཨེ་ནི། ཕྱི་མའི་ང་ལམ་དུ་ཕྱིན་སོང་ཨེ་ནི་ང་གཉིས་གཉིས་ལ་ཕྲུ་གུ་དེ་འདྲ་ཁས་བྱུང་མ་སོང་བྱས་ཙང་ཨ་མ་ལ་ལྟ་རྟོག་བྱེད་མཁན་ང་མ་གཏོགས་མེད་ཨེ་ནི་ཨ་མ་ང་གཉིས་གཉིས་འདུག་མཉམ་དུ་བསྡད་དུས་ཙི་ནས་ཨེ་ནི་ང་ད་དེ་འདྲས་ཀྱི་ཚལ་དང་ཤིང་ཏོག་དེ་འདྲས་ཀྱི་ལས་ཀ་བྱེད་ཡས་ངས་ཀྱིས་འགོ་བཙུགས་པ་ཡིན་ད་དེ་གའི་བཙོང་གར་འགྲོ་ཡས་ལ་ཨེ་ནི་ཨ་མ་གིས་ང་ཕྱི་ལོགས་ལ་ཁྱོན་ནས་བཏང་གི་མི་འདུག་ག་དུས་ཡིན་ནའང་ངའི་འགྲམ་ལ་བསྡད་ཤོག་ཁྱེད་རང་འགྲོ་དགོས་མ་རེད། ཨ་མ་གིས་འོ་འདྲ་ལབ་ཀྱི་འདུག་ཨེ་བྱས་ཙང་ད་མ་འགྲོ་ན་ང་གཉིས་འགྲོ་སོང་འཕེར་གྱི་མ་རེད་ཨ་མ། ང་བསམ་བློ་བཏང་ད་ང་ཕྱི་ལོགས་ལ་འགྲོ་དགོས་ཡོད་ཟེར་ལབ་དུས་ཙི་ནས་ཨ་མ་གིས་ག་རེ་ལབ་སོང་ལབ་ན། ངའི་ཨ་མ་གིས་དཀོན་མཆོག་ལ་གསོལ་བ་སྨོན་ལམ་སོགས་བཏབ་བྱས་དཀོན་མཆོག་ལ་ཡིད་ཆེས་བློས་འགེལ་བྱེད་ཡོད་ཟེར་གི་ན། དཀོན་མཆོག་ལ་ཡིད་ཆེས་བློས་འགེལ་བྱེད་བྱས་ནས་ཨེ་ནི་ང་རང་ཚོ་སུ་དང་སུ་ཡིན་པ་འདྲ་བྱས་ནའང་སོ་སོ་ལ། ཟ་ཡས་ཀྱི་ཨེ་ནི་སོ་སོའི་ལས་སྐལ་ལ་ག་རེ་ཡོད་པ་དེ་ཨེ་ནི་ག་དུས་ཡིན་ནའང་སོ་སོ་ལ་རག་གི་རེད། བྱས་ཙང་ང་རང་གཉིས་ལ་བཟའ་ཡས་བཏུང་ཡས་ཀྱི་ཨེ་ནི་ང་རང་གཉིས་ལ་ཅིག་སོ་སོ་ལ་བཟའ་ཡས་བཏུང་ཡས་ཀྱི་སྐལ་བ་དེ་ཨེ་སོ་སོར་ཏག་ཏག་རག་གི་རེད། ཨེ་བྱས་ཙང་ཁྱེད་རང་ཡིད་ཆེས་བློས་འགེལ་བྱས་ནས་ཨེ་ནི་ཨ་ད་བྱིས་པ་ན་བྱིས་ཨ་མ་གིས་ལབ་དུས་ཙང་ནས་ཨེ་ནི་ངེད་ཀྱི་ཨ་མ་གི་ཁ་ལ་ཉན་བྱས་ནས་ཡིད་ཆེས་བློས་འགེལ་གྱི་ཐོག་ནས་ཨེ་ནི་ཕ་གི་ལ་བཞག་ཤིང་ཏོག་དེ་གས་ཞོགས་ཀས་ཤིང་ཏོག་དེ་ཚད་དེ་ཚང་མ་ཕ་གི་ལ་བསྒྲིགས་ཨེ་ནི་ཡི་གེ་དེ་ཟུར་དུ་བྲིས་ཨེ་ནི་འདུག་ཚུར་ཡོང། ཨེ་ནི་ཨ་མ་ལ་རོགས་པ་བྱས་དེ་འདྲ་བྱས་ད་ལོ་ཁ་ཤས་ཤིག་འགྲོ་སོང། མི་དེ་ཚོ་གིས་བཅོམ་ཡས་དང་དེ་ཚོ་ཕར་བཞག་ད་དུང་གི་བརྩེ་བའི་ཚུལ་སྤྲད་ཡོང་གི་འདུག་དཔེར་ན་སྤུ་གུ་དེ་འདྲ་ཁ་ཤས་ཅིག་གིས་ད་དེའི་ནང་ལོགས་ལ་ཡི་གེ་དེ་འདྲ་བྲིས་བྱས་ནས་ནི་ཟ་ཡས་བཏུང་ཡས་དེ་འདྲ་བཞག་བྱས་ནས་ཞིམ་པོ་དེ་འདྲ་བཞག་བྱས་ནས་འདི་ཁྱེད་རང་གི་ཨ་མ་ལ་ཨ་མ་གི་ཆེད་དུ་ཡིན་ཟེར་ནས་དེ་འདྲའི་བཞག་མཁན་དེ་འདྲས་འདུག་དེས་མ་ཚད་པའི་ཐེངས་མ་གཅིག་སྨན་པ་གཅིག་གིས་ཁོ་རང་གི་ཁ་པར་ཨང་གྲངས་དེ་བྲིས་ཁོ་རང་གི་མཚན་ག་རེ་ཡིན་པ་དེ་བྲིས་བྱས་ནས་ང་སྨན་པ་གཅིག་ཡིན་ཨ་ནི་ཁྱེད་རང་ཨ་མ་ལ་དཀའ་ངལ་ག་རེ་འཕྲད་པ་འདྲ་བྱས་ནས་ཨ་ནི་ང་ལ་ཁ་པར། ལམ་སང་གཏོང་ཤོག་ངས་རོགས་པ་བྱེད་དགོས་ཟེར་འོ་དེ་འདྲས་ཀྱི་ང་ལ་རོགས་པ་དེ་འདྲ་ཡང་རག་གི་འདུག་ཨེ་བྱས་ཙང་ད་ལྟ་བར་དུ་ལོ་ཁ་ཤས་ཤིག་འགྲོ་སོང་ང་ཉི་མ་རྟག་པར་ལས་ཀ་ད་ག་རང་བྱེད་ཀྱི་ཡོད་ཕ་གིར་ལྟ་རྟོག་བྱེད་མཁན་དགོས་མི་འདུག་ང་རང་གིས་ཉི་མ་གཅིག་ལ་ང་རང་ཕ་གིར་བསྡད་པ་ནང་བཞིན་གྱི་ནི་ཚོང་དེ་ཚོ་ཏག་ཏག་ཡོང་གི་འདུག་ཟེར་ལབ་ནས་ཁོ་རང་དེ་གསུང་གི་འདུག་བྱས་ཙང་དེ་ནས་ང་ང་ཚོས་ཀྱང་ད་བཤད་ཀྱི་ད་སྒྲུང་འདི་ད་དེ་འདྲའི་ཐུང་ཐུང་ཅིག་རེད་དེ། ཡིན་ནའི་གི་གནད་འགག་ཆེན་པོ་དེ་ལ་ག་རེ་རེད་འདུག་ལབ་ན། ཡིད་ཆེས་བློས་འགེལ་ཅིག་གི་ཐོག་ནས་དཀོན་མཆོག་ལ་གསོལ་བ་སྨོན་ལམ་བཏབ་སོ་སོ་སོ་དྲང་པོ་བྱས་པ་འདྲ་ཅིག་ཡིན་ན་དཀའ་ངལ་གང་ཡང་འཕྲད་ཀྱི་མ་རེད་བསམ་གྱི་འདུག་བྱས་ཙང་ད་རིང་ང་ཚོ་གི་སྒྲུང་གཏམ་གྱི་ལས་རིམ་འདི་གསན་པ་ལ་ཨེ་ནི་ཚང་མ་ལ་དགའ་བསུ་ཞུ་རྗེས་མའི་ལེ་ཚན་ནང་སླར་ཡང་མཇལ་ཡོང་ཐུགས་རྗེ་ཆེ།

སྨན་པ་ལགས་ལ་ཡང་དྲི་བ་གཅིག་ལ། བདེ་ལེགས་སྨན་ཁང་དུ་ཏོག་དབྱིབས་ནད་པར་དངོས་སུ་སྨན་བཅོས་གནང་ཡོད་མེད་ཀྱི་ཉམས་མྱོང་ཞིག་གསུང་རོགས། ད་ལྟ་གཅིག་བདེ་ལེགས་སྨན་ཁང་ནང་ལོགས་ལ་ཏོག་དབྱིབས་གཉན་རིམས་བཅུ་དགུ་གྱི་ནད་པ་སྨན་ཁང་ལ་ཉལ་བྱས་སྨན་བཅོས་བྱེད་དགོས་པ་དེ་འདྲ་ད་ལྟ་ཡོག་མ་རེད། ཡིན་པ་ཡིན་ནའི་ད་ལྟ་བར་དུ་གཅིག།

ད་གཅིག་ཆུང་མིན་སྔར་བཏང་དགོས་དེ་ལས་ཆགས་སོང་ཞིག་དེ་མིན་དུས་ཚོད་ལ་ད་ང་ཚོས་སྟངས་འཛིན་འོག་ཡིན་མིན་བརྗོད་བྱས། སྨན་དུས་ཚོད་སྤྲད་པ་རག་ལས་ཡག་གཅིག་སྐོར་ར་གཅིག་བརྒྱབ། དེ་འདྲས་བྱས་རྗེས་ནི་དྲ་རྒྱ་ཡག་པོ་ཕྱིན་སོང་ད་ད་ལྟ། ཚོགས་པ་མིང་དང་དེ་ཚོ་ཞུ་མི་དགོས་པ་བྱས། ད་ཚོགས་པ་ཆེ་ཁག་ཁ་ཤས་གཉིས་ཅིག་ཆགས་འདུག་དུས་ཚོད་ལ་ཡར་ད་གཅིག་ནད་པ་མང་པོ་ཞིག་ཐོན་འདུག་དུས་ཚོད་ལ་ཡར་ད་གཅིག་ང་ཚོ་ནད་པ་ཨམ་ཆི་མ་སྐོར་ར་རྒྱག་པ་ཡར་ཕྱིན། སྨན་སྤྲད་དང་དེ་འདྲས་ཀྱིས་ད་ང་ཚོ་དེ་འདྲས་གོ་སྐབས་ཅིག་བྱུང་ཟེར་བྱས་རྗེས། འདི་ཞུས་འདོད་བྱུང།

ལེགས་རླུང་འཕྲིན་གསན་མཁན་ཡོངས་ལ་འཚམས་འདྲི་ཞུ་ང་བསྟན་འཛིན་བདེ་སྐྱིད་ཡིན། ང་ཚོའི་དཔེ་དེབ་ངོ་སྤྲོད་ལེ་ཚན་ནང་ཕེབས་པར་དགའ་བསུ་ཞུ་རྒྱུ་ཡིན། ལེ་ཚན་འདི་ཡིན་ན་ང་ཚོས་འཛམ་གླིང་ནང་གི་སྐད་གྲགས་ཆེ་བའི་དཔེ་དེབ།

འཚོ་བ་གི་དོན་དག་ལ་དཔེར་ན་བུ་མོ་ཞིག་ཡིན། བུ་མོ་དེ་གིས། ནང་ལ་པཱ་ལགས་ནད་པ་བྱས། དེ་ནང་སྐྱོ་བོ་བྱས། དེ་ནས་པཱ་ལགས་གིས་ལས་ལས་མ་ཐུབ་དེ་ནས་སྤུན་ཀྱག་ཆུང་ང་སློབ་གྲྭ་ལ་འགྲོ་དགོས། དེ་དངུལ་ཡོད་མ་རེད་དངུལ་མེད་དུས་སྐབས་སུ་ད་དངུལ་དེ་བཟོ་ཡག་ཆེད་དུ་ལ་རྒྱལ་ས་ལ་འགྲོ་མིའི་གཡོག་པོ་རྒྱུག་པར་ཕྱིན། དེ་ནས་གཡོག་པོ་རྒྱུག་དུས་སྐབས་སུ་མི་གིས་བརྙས་བཅོས་ན་སྡུག་པོ་ཚད་མེད་གང་རུང་བཏང་རུང་ད་དངུལ་དེ་གི་དོན་དག་ལ་ད་དཀའ་ལས་རྒྱབ་རྒྱུ་ད་དེ་ནས་ཡང་གཡོག་པོ་རྒྱུག་ནས་དངུལ་ཏག་ཏག་མ་རག་པ་བྱས་དཀའ་ངལ་རབ་དང་རིམ་པ་འཕྲད་ནས་ད་མཐའ་མ་དེ་ལ་ག་བ་ལ་འགྲོ་གི་འདུག་ལབ་ན་ང་ཚོ་ལྷ་ས་དེ་བ་ལ་རྒྱལ་ས་ལ་སྨད་འཚོང་སྨད་འཚོང་བྱས་བཏང་ས་དེ་འདྲ་ལ་འགྲོ་དེ་དགོང་དག་ཉིན་གུང་ལས་ཀ་ལས་བྱས་དགོང་དག་སྨད་འཚོང་ལ་འགྲོ་འོ་དེ་འདྲ་གི། བརྒྱུད་རིམ་ཐོག་ནས་བུ་མོ་ཅིག་གིས་ད་མི་ཚེ་བཤིག་བཞག་ནས་ཨ་ནི་བོད་ནང་ལོགས་ལ་རྒྱུ་བུ་མོ་དེ་ཚོ་གི་ཕམ་ཁ་དང་ཡང་ན་ལས་དབང་འོ་དེ་འདྲ་གི་འདྲ་བོ་ཅིག་གསུངས་འདུག། འོ་ཐུགས་རྗེ་གནང་རྒན་ལགས་དཔེ་དེབ་འདི་ཨ་ནི་དེ་ཡིན་པ་སོང་ཙང་ད་དེ་ག་ནང་ད་རྒན་ལགས་ལ་ཨ་ནི་ཞུ་ཡག་ཅིག་ལ་དཔེ་དེབ་འདིའི་ནང་ལོགས་ནས་ད་རྒན་ལགས་གིས་ཀློག་པ་སོང་ཙང་འདི་ནང་མི་སྣ་འདྲ་མིན་སྣ་ཚོགས་ཡོད་རེད་ཨ་ནི་འདིའི་ནང་ལོགས་ནས་རྒན་ལགས་གི་སྣང་བ་འགྲོ་ཤོས་འདྲ་བོ་ཅིག་ག་རེ་བྱུང་སོང་ཨ་ནི་ང་ཚོ་ལ་གསུང་རོགས་གནང་རྒན་ལགས། ཨོ་ལགས་སོ་རྒན་ལགས་དེ་དེ་ནང་མི་སྣ་དང་བུ་ཁྲིད་དང་ཚེ་རིང་སྒྲོལ་དཀར་སོགས་མང་པོ་ཡོད་རེད་ད་ང་ཡག་པོ་ཡག་པོ་དྲན་གྱི་མི་འདུག་ཡིན་ན་ད་དེ་ནང་ལ་ང་རང་སྣང་བ་འགྲོ་འདྲ་བོ་ཅིག་བེད་སྤྱོད་བཏང་རྩོམ་པ་པོའི་ཚིག་གོ་བདེ་བོ་དང་དེ་ནས་ང་ཚོ་གི་བོད་པའི་སྐད་ཆ་བཤད་སྟངས་གཏམ་དཔེ་དང་མཉམ་དུ་ལ་འབྲེལ་སྐོར་དེ་ཚོ། སྣང་བ་འགྲོ་འདྲ་བོ་བྱུང་སོང་དེ་ནི་བརྗོད་གཞི། དེ་རྩོམ་ནང་ལོགས་ལ་ཕར་ཚུར། བུད་མེད་དེ་ཚོ་ཡང་ཁོ་རང་ཚོ། ག་རེ། ཁོ་རང་ཚོའི་ཕར་ཚུར་ལ་སེམས་གསོ་བྱེད་རྩོམ་ནང་ལོགས་རེད་ཡ། ཕྱི་ལོགས་ནས་འཕྱ་སྨོད་བྱེད་ན་རེད་རྩོམ་ནང་ལོགས་ལ་འོས་སྐྱོབ་ཀྱི་བུད་མེད་མི་སྣ་ཚོ། བུད་མེད་དེ་ཚོའི་ཕར་ཚུར་རོགས་རམ་བྱེད་འདྲ་བོ་དེ། གསལ་བོ་མཐོང་གི་འདུག་རོགས་ཡ། ཧོ་དེ་འདྲའི་འདྲ་བོ་བྱུང་སོང་དེ་གཅིག

ཁོང་ཚོ་དེ་ན་གཅིག་ལས་ས་ན་མ་ཐོན་ཡོད་མ་རེད་དངུལ་དེ་ཁོང་ཚོའི་དངུལ་དྲེག་པོ་ར་དེ་བུད་མེད་བུད་མེད་ཚོ་ཚོ་ནིང་ཅི་ག་ང་ག་རེ་ཉུང་ངུ་གི་ན་ད་དངུལ་གི་དུག་དོན་དག་ལ་ཡག་ཆོག་གིང་ད་འོ་དེ་འདྲའི་འདྲ་བོ་དང་དེ་འདྲ་ལ་སོགས་པ་མང་པོ་འདུག་ད་ག་ལ་བེད་སྤྱོད་བཏང་ད་བུ་མོ་ཚོ་བེད་སྤྱོད་བཏང་ད་འདི་ཚོ་ཁོང་ཚོ་གི་བྱིའུ་ཁྲས་ཟིན་པ་ལྟར་ལབ་ནས་ད་རང་མེད་རྒྱུ་རོ་ཡ། ཨ་འདྲའི་འདྲ་བོ་གཅིག་མཐོང་སོང་ད་རྒན་ལགས་ཨོ་དེ་འདྲ་གི་འདྲ་བོ་ཡིན་ས་རེད། ལགས་སོ་ཨོ་རྒན་ལགས་ད་རྒན་ལགས་གིས་དཔེ་དེབ་འདི་ཀློག་པའི་བརྒྱུད་རིམ་ནང་ལ་ཨ་སྒྲུང་འདི་གི་ཚང་མ་གཟིགས་བྱས་ཨ་ང་ཚོའི་གི་ཨ་ནི། རླུང་འཕྲིན་གསན་མཁན་རྣམ་པ་ཚོ་ལ་ལྷག་པར་དུ་སློབ་ཕྲུག་ཚོ་ལ་དཔེ་དེབ་ཀློག་ཡག་འདི་དེ་ཨ་ནི་ག་ཚོད་གལ་ཆེན་པོ་ཡིན་ན་ཨ་འདི་དེ་དཔེ་དེབ་ཀློག་ཡག་འདི་དེ་ཁོ་ཚོ་ལ་རན་པོ་ཡོད་རེད་ཡོད་མ་རེད་ཨོ་འདི་རྒན་ལགས་ལམ་སྟོན་ཏོག་ཙམ་གནང་རོགས་གནང། དེབ་དེ་ཀློག་མཁན་ཡིན་ན་སློབ་ཕྲུག་ཡིན་ན་རེད་ད་མི་རྒན་པ་ཡིན་ན་རེད་སུས་ཀློག་ན་ད་སོ་སོ་གི་ཀློག་དུས་ག་ཟོད་དང་པོ་འགོ་ཞིག་ཚུགས་གི་ར་དེ་བྱས་ནས་ཀློག་དུས་ག་ཟོད་དེ་མཚམས་བཞག་མ་ཐུབ་པ་འགྲོ་རྒྱུ་ཡོད་རེད་ག་ཡིན་ན་ཀློག་བདེ་བོ་ཡོད་རེད་ཚིག་དེ་ཚོ་ལས་སླ་ཤོས་ཡོད་རེད་དེ་ནས་ཚིག་བེད་སྤྱོད་བཏང་སྟངས་སྙིང་རྗེ་བོ་ཡོད་རེད་དེ་མ་ཟད་ནང་དོན་ནང་དོན་དེ་བོད་ནང་ལོགས་ཀྱི། བུད་མེད་ཅིག་བརྩམས་རྒྱུ་བྱས། བུད་མེད་དེ་ཚོའི་གི་འཚོ་བ་སྐྱེལ་སྟངས་དེ་ལས་དབང་སོང་བ་ར། འོ་དེ་ཚོའི་གི་སྐོར་རེད་འདུག་ག་ཚོ་སུས་ཀློག་ནས་ཀློག་ཐུབ་པའི་རོ་ཡོད་རེད་དམིགས་བསལ་སློབ་ཕྲུག་དེ་ཚོས་ཀློག་ནས་ཀློག་ཐུབ་ཀྱི་རེད་དེབ་དེ་ཡག་པོ་ཡོད་རེད་ཀློག་ན་མེ་ཏོག་དང་རྨི་ལམ་ལས་དེ་ཀློག་ཐུབ་ན་ཡག་པོ་ཡོད་རེད་ལ་ཡིན་དེ་ཡག་པོ་ཡོད་རེད་དང་པོ་ཀློག་དུས་ཁོ་ཚོ་ཉོབ་སྣང་ཡོང་གི་རེད་ཡིན་ནའི་རྗེས་ནས་ད་དེ་རྗེས་ནས་ག་རེ་འདུག་ག་རེ་འདུག་ཟེར་ནས་སོ་སོ་ལ་དེ་ཡོད་རེད་ག་དེབ་དེ་མཚམས་བཞག་མ་ཐུབ་པ་འགྲོ་རྒྱུ་ཡག་པོ་ཡོད་རེད་ལ་ཞུ་བས་ཡིན་དེ་སུས་ཀློག་ན་ཀློག་ཐུབ་ན་ཡག་པོ་ཡོད་རེད། སྐད་ཡིག་ཡར་རྒྱས་གཏོང་ནས་ཡིན་ན་རེད་དེ་ནང་ལ་ཚིག་ག་ཚོད་ལེན་ལེན་ཡོད་རེད་གཏམ་དཔེ་ལེན་ན་ལེན་ཡ་ཡོད་རེད་ཚུར་ལ། ཡང་ན་ཚིག་སྙིང་རྗེ་བོ་འདྲ་བེད་སྤྱོད་བཏང་སྟངས་ཡོད་རེད་དེ་ཚོ་ཚུར་ལེན་ན་ཆོག་གི་རེད། སྐད་ཡིག་ཡར་རྒྱས་གཏོང་བ་ལ་དེ་འདྲ་ཅིག་ཀློག་ན་ཡག་པོ་རེད་ཞུ་བ་ཡིན། རེ་བ་རང་ཡིན། ཨོ་ལགས་སོ་དགེ་དགེ་ས་ལགས་ད་རིང་ང་ཚོའི་གི་ལེ་ཚན་འདིའི་ནང་ལ་དགེ་ལགས་ཀྱི་དུས་ཚོད་བཏང་ནས་ཕེབས་པ་དང་དེ་ག་ནང་ད་དཔེ་དེབ་འདིའི་ངོ་སྤྲོད་གནང་བ་དེ་དགེ་ལགས་ལ་ཐུགས་རྗེ་གནང། ཨོ་ལགས་སོ་དགེ་ལགས་ཐུགས་རྗེ་གནང་ཐུགས་རྗེ་གནང་ཨ་ནི་བཀའ་དྲིན་ཆེ་ཐུགས་རྗེ་གནང། འདི་དང་མཉམ་དུ་ང་ཚོའི་ཐེངས་འདིའི་ལེ་ཚན་འདི་གར་མཚམས་འཇོག་ཞུ་རྒྱུ་ཡིན་པས་རྣམ་པ་ཚོ་དཔེ་དེབ་ངེས་པར་ཀློག་རོགས་གནང། དེ་དང་ཆབས་ཅིག་རྣམ་པ་ཚོ་ལ་ཡང་དཔེ་དེབ་ངོ་སྤྲོད་ཞུ་ཡ་ཡོད་ན། ང་ཚོ་ལ་ངེས་པར་དུ་འབྲེལ་བ་གནང་རོགས་གནང། རང་ཉིད་ཀྱི་དཔེ་དེབ་ཀློག་ཡ་དེ་མི་གཞན་ལ་ངོ་སྤྲོད་ཞུ་རྒྱུ་དེ་གལ་གནད་ཆེན་པོ་དང་གང་ཟག་གཞན་ལ་ཡང་ཐུགས་ཕན་གསོས་ཐུབ། སོང་ཙང་རྣམ་པ་ཚོ་ངེས་པར་དུ་ལེ་ཚན་འདིའི་ནང་མཉམ་ཞུགས་གནང་རོགས་གནང། ལེ་ཚན་འདི་གསན་པ་བཀའ་དྲིན་ཆེ་ང་ཚོ་ལེ་ཚན་རྗེས་མ་ནང་བསྐྱར་དུ་དཔེ་དེབ་གཞན་ཞིག་མཉམ་དུ་མཇལ་ཡོང། མ་མཇལ་བར་གསན་མཁན་རྣམ་པ་ཚོ་དཔེ་དེབ་མུ་མཐུད་ནས་ཀློག་རོགས་གནང། ཐུགས་རྗེ་ཆེ།

ལྷ་འདྲེ་གྱེན་ལངས་བྲིས་པ་དེ་ལ་ཡག་ད་ཅིག་མ་འོངས་པ་ལ་ཡང་སྨན་ཁང་ད་ཅིག་ཆུང་བ་དང་དུས་ཚོད་ནང་ལོགས་ལ་ད་ཅིག་ཏོག་དབྱིབས་ནད་རིམས་བཅུ་དགུ་གྱི་སྨན་བཅོས་དུས་སུ་བྱས་ཐུགས་ཁུར་བས་བྱས་བྱས་དེ་བྲིས་པ་དེ་ལ་ཡག་ད་ཅིག་དང་ན་ཚ་ནད་རིམས་འདི་གྱི་ན་ཚའི་སྒང་ལ་ཡག་ད་ཅིག་གནས་ཚུལ་དེ་མང་བ་མང་བ་ཤེས་རྟོགས་བྱུང་དུས་ནི་འདིའི་ཐོག་ལ་སྨན་བཅོས་ཀྱི་ལྟ་ཞིབ་ཚར་བ་དང་ཡག་ག་ག་འདྲས་བྱུང་མེད་དེ་འདྲའི་ཐོག་ལ་ཏན་ཏན་ཅིག་དུས་ཚོད་ག་ཚོད་ཀྱི་དུགས་བར་བྱས་ནས་ཉམས་མྱོང་བསགས་བྱས་དེའི་ཐོག་ལ་ཡ་དགེ་མཚན་ཞིག་ཡོད་རེད་བསམ་གྱི་འདུག་ཡིན་པ་ཡིན་ནའི་ད་ད་ལྟའི་ན་ཚ་དེ་ལ་ཡ། ཉམས་མྱོང་གཅིག་པོ་མ་རེད་ད་ཅིག། འཕྲུལ་ཆས་དང་མཐུན་རྐྱེན་མང་པོ་ཞིག་དགོས་ཡོད་ད་ཅིག་སྲོག་འཛིན་བྱེད་ཀྱི་རླུང་དང Oxygen ཡོད་པ Oxygen tank དགོས་ཡོད་པ་ད། ད་ག་ནང་བཞིན་གྱི་ད་ནི་ཧ་ཅང་གི་ད་ནད་གཞི་ལྗིད་པོ་ཆགས་ན། ཨ་ནི། Oxygen། Ventilators དགོས་ར་བ། འདི་འདྲའི་མི་ཤིན་འདི་འདྲའི་དབུགས་བཏང་ཡས་ཀྱི་མི་ཤིན་འདི་འདྲའི་ཡོད་རེད་ད་འཕྲུལ་ཆས་འདི་འདྲའི་དེ་ཚོ་ཆ་ཚང་གཅིག་མཐུན་རྐྱེན་དགོས་ཡོད་དུས་དེ་ཚོ་ཡང་ད་ལྟའི་ཆར་སྨན་ཁང་ཆུང་བ་དང་དེ་ཚོ་ལ་མེད་ཙང་དུས་ཚོད་ཅིག་ནི་ཡང་མཐུན་རྐྱེན་དང་འཕྲུལ་ཆས་ཆག་ནས་ཡང་གཅིག་ཡང་མ་འཇོག་པ་དེ་འདྲའི་ད་དེ་འདྲའི་ཡོང་སྲིད་པ་རེད་ཤག་ཡིན་པ་ཡིན་ནས་ཀྱི་ད་ན་ཚ་འདིའི་སྒང་ལ་གོ་རྟོགས་དེ་ཡང་མང་རུ་མང་རུ་ཕྱིན་དུས་མི་མང་ཡིན་ནས་ཀྱི་གཟབ་རུ་ཕྱིན་ཡང་བྱེད་ད་གང་ནས་ཤིག་ཨམ་ཆི་དང་དེ་ཚོ་ནད་འདིའི་ཐོག་ལ་ཉམས་མྱོང་འཕར་མ་ཞིག་སླེབས་དུས་དུས་སྨན་བཅོས་བྱེད་ཡས་དང་ཕུལ་ཡས་དང་དེ་ཚོའི་ཐོག་ལ་ཡ་གནས་ཚུལ་བཟང་རུ་འགྲོ་གི་རེད་བསམ་གྱི་འདུག། ཏོག་དབྱིབས་ནད་དུག་གི་ནད་རིམས་ཛ་དྲག་པོ་འགྲོ་བའི་གནས་སྐབས་འདི་ལ་སྨན་པ་བརྩོན་འགྲུས་ལགས་སུ། ལེ་ཚན་རྗེས་མ་ལ་མུ་མཐུད་ནས་བཅའ་འདྲི་ཞུ་ཡས་ཡིན། བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་གྱི་གླུ་དབྱངས་དང་ཏོག་དབྱིབས་གོ་རྟོགས་ཀྱི་ལེ་ཚན་གསན་པ་ཐུགས་རྗེ་ཆེ། རེས་གཟའ་ལྷག་པ་ལྷག་དཀར་ནམ་ཡིན་ལ་ཉིན་གུང་ཕྱག་ཚོད་དང་པོ་ནས་གཉིས་པའི་བར་ལ་སླར་ཡང་མཇལ་ཡོང་སྐུ་ཁམས་བཟང། འབྲུག་གི་འབྲུག་གི། གཞས་མ་ཚེ་རིང་ཆོས་ཉིད་ཀྱི་མཐུན་སྒྲིལ།